DVD འོད་སྡེར་འཁོར་ལོ་དེའི་ནང་ལ་ཡང་ག་རེ་སྒྲ་འཇུག་ཞུས་ཡོད་རེད་ཟེར་ན། ཨ་ནེ། སྔགས་རིམ་ཆེན་མོ། མ། བཤད་ལུང་དེ་སྒྲ་འཇུག་ཞུས་ཡོད། འདི། མ། བཤད་ལུང་གནང་མཁན་དེ་བཤད་ཁྲིད་གནང་མཁན་དེ་སུ་རེད་ཟེར་ན་ཨ་ནེ། སྐྱབས་རྗེ་དུང་དཀར་སྐུ་ཕྲེང་བརྒྱད་པ་བློ་བཟང་དགའ་ལྡན་འཕྲིན་ལས་རྒྱ་མཚོ་མཆོག་གིས་མ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་ཟླ་བ་བཞི་པའི་སྔ་རྗེས་སུ། སེ་ར་དགོན་པའི་མཁན་པོ་རྒན་ཡེ་ཤེས་དབང་ཕྱུག་ལགས་དང། འབྲོག་མི་བྱམས་པ་བློ་གྲོས་ལགས། བཀྲ་ཤིས་ལྷུན་པོའི་དཀའ་ཆེན་བློ་བཟང་ཕུན་ཚོགས་ལགས། བོད་ལྗོངས་སློབ་གྲྭ་ཆེན་མོའི་རྒན་ཚེ་དབང་ལགས།

གི་འོད་སྡེར་འཁོར་ལོ་ལ་མ་བཟོས་པ་རེད། དེ་ནས་ནི་དེ་འོད་སྡེར་འཁོར་ལོ་དེ་མང་པོ་ཞིག་ཆགས་ཙང་དེའི་རྗེས་ལ་ཡང་ནི། གང་དག DVD འོད་སྡེར་འཁོར་ལོ་དེ་ལ་མ། བཟོས་བྱས་ད་འོད་སྡེར་འཁོར་ལོ་གཅིག་གི་ནང་ལ་ཡང་འདུག་སེ་ཚུད་པའི་ཕྱིར་འདུག་སེ་བྱུང་བ་རེད། འོ་དེ་ཡིན་དུས་བརྩམས་པ་ཁྱོན་བསྡོམས་པའི། ཇི་ལྟའི་དག་དུག།